གཉིས་པ། བྱང་ཆུབ་ཀྱི་སེམས་བཤད་པ་ལ་གཉིས། བྱང་ཆུབ་ཀྱི་སེམས་བསྐྱེད་པའི་བསྐྱེད་དགོས་པའི་རྒྱུ་མཚན་དང་བྱང་ཆུབ་ཀྱི་སེམས་བསྐྱེད་པའི་ཐབས་སོ། དང་པོ་ནི། ངེས་འབྱུང་དེ་ཡང་རྣམ་དག་སེམས་བསྐྱེད་ཀྱིས་ཟིན་པ་མེད་ན་བླ་མེད་བྱང་ཆུབ་ཀྱི་ཕུན་ཚོགས་བདེ་བའི་རྒྱུ་རུ་མི་འགྱུར་བས་བློ་ལྡན་རྣམས་ཀྱིས་བྱང་ཆུབ་སེམས་མཆོག་བསྐྱེད། ཅེས་གསུངས་ཏེ་གོང་དུ་བཤད་པའི་སྐྱེས་བུ་ཆུང་འབྲིང་དང་ཐུན་མོང་བའི་ལམ་སྲིད་པའི་ཕུན་ཚོགས་ལས་ཡིད་འབྱུང་བ་ཙམ་གྱི་བསམ་པ་དེ་ཡང་མཁའ་མཉམ་གྱི་སེམས་ཅན་རྣམས་ཀྱི་ཆེད་དུ་རྣམ་པར་དག་པའི་སེམས་བསྐྱེད་ཀྱི་རྩིས་ཟིན་པ་མེད་ན་བདེན་པ་བཞི་དང་རྟེན་འབྲེལ་བཅུ་གཉིས་དང་ཕར་ཕྱིན་དྲུག་ལ་སོགས་པ་ཡུན་རིང་པོར་ཉམས་སུ་བླངས་པ་རྣམས་ཀྱང་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཀྱི་རང་བཞིན་གཉིས་ཀའི་དོན་ཕུན་སུམ་ཚོགས་པར་སྒྲུབ་པའི་གཏན་གྱི་བདེ་བ་མི་གནས་པའི་མྱ་ངན་ལས་འདས་པའི་རྒྱུ་རུ་མི་འགྱུར་ཏེ། རང་དོན་ཡིད་བྱེད་དམན་པའི་ལམ་དུ་གོལ་བའི་སྐྱོན་ཡོད་པའི་ཕྱིར། དེ་བས་ན། རང་དོན་གཙོ་བོར་དོན་དུ་མི་གཉེར་བར་གཞན་དོན་རྒྱ་ཆེན་པོར་བསྒྲུབ་པར་བྱའོ་སྙམ་པའི་ཐེག་ཆེན་གྱི་རིགས་སད་པའི་བློ་གྲོས་ཀྱི་རྩལ་དང་ལྡན་པའི་དབང་རྣོན་སྐྱེས་བུ་མཆོག་གི་རིགས་ཅན་རྣམས་ཀྱིས་རྒྱུ་འབྲས་མན་ངག་བདུན་དང། བདག་གཞན་མཉམ་བརྗེའི་སྒོ་ནས་ཐེག་ཆེན་གྱི་ལམ་གྱི་གཞུང་ཤིང་ལྟ་བུ་སྨོན་པ་དང་འཇུག་པའི་བདག་ཉིད་ཅན་གྱི་བྱང་ཆུབ་ཀྱི་སེམས་མཆོག་ཏུ་བསྐྱེད་པར་བྱའོ་ཞེས་པའོ། དེའང་བླ་ན་མེད་པའི་སངས་རྒྱས་ཐོབ་བྱེད་ཀྱི་རྒྱུ་ནི་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལས་གཞན་ཅི་ཡང་ཡོད་པ་མ་ཡིན་ཏེ་དཔེར་ན། ནས་ཀྱི་ས་བོན་ནི་ནས་ཀྱི་མྱུ་གུའི་ཐུན་མོང་མ་ཡིན་པའི་རྒྱུ་ཡིན་པས་དེ་ཡོད་ན་ནས་མྱུག་གི་ཐུན་མོང་བའི་རྒྱུ་ཆུ་ལུད་དྲོད་གཤེར་རྣམས་ཀྱང་ནས་མྱུག་གི་རྒྱུར་འགྱུར་གྱི། ནས་ཀྱི་ས་བོན་མེད་ན་ཆུ་ལུད་སོགས་ཡོད་ཀྱང་ནས་མྱུག་བསྐྱེད་པར་མི་ནུས་པ་བཞིན་ཡིན་ཏེ་རིན་ཆེན་ཕྲེང་བ་ལས། བདག་ཉིད་དང་ནི་འཇིག་རྟེན་འདི་བླ་མེད་བྱང་ཆུབ་ཐོབ་འདོད་ན་དེ་ཡི་རྩ་བ་བྱང་ཆུབ་སེམས་རི་དབང་རྒྱལ་པོ་ལྟར་བརྟན་དང་ཕྱོགས་མཐར་གཏུགས་པའི་སྙིང་རྗེ་དང། གཉིས་ལ་མི་བརྟེན་ཡེ་ཤེས་ལགས་ཞེས་པ་དང། རྒྱུད་བླ་མ་ལས། ཐེག་ཆེན་ལ་མོས་ས་བོན་ཤེས་རབ་ནི་སངས་རྒྱས་ཆོས་སྐྱེད་མ་དང་བསམ་གཏན་གྱི་བདེ་བའི་མངལ་གནས་སྙིང་རྗེའི་མ་མ་ཅན་གང་ཡིན་དེ་དག་ཐུབ་པའི་རྗེས་སྐྱེས་སྲས། ཞེས་གསུངས་པའི་ཕྱིར། དེ་ཡང་ཕ་ནི་བུ་ཡི་རང་གི་རིགས་ངེས་པའི་རྒྱུ་ཡིན་པས། ཕ་བོད་ལ་བུ། བུ་བོད་པ་ཁོ་ན་སྐྱེ་ཡི་རྒྱ་ཧོར་གྱི་རིགས་ཅན་མི་སྐྱེ། མ་ནི་བུ་དེ་ཡི་ཐུན་མོང་གི་རྒྱུ་ཡིན་པས། བོད་པ་དང་འགྲོགས་ན་བོད་རྒྱ་ཧོར་དང་འགྲོགས་ན་རྒྱ་ཧོར་གྱི་རིགས་ཅན་སྐྱེ་བ་ལྟར། བྱང་ཆུབ་ཀྱི་སེམས་ནི་རང་རྒྱུད་ལ་ལྡན་པའི་གང་ཟག་ཐེག་པ་ཆེན་པོ་བར་འཇོག་པའི་ས་བོན་ལྟ་བུ་དང་ཡང་དག་པའི་ལྟ་བ་ནི། ཉན་ཐོས་ཀྱི་བྱང་ཆུབ།

ཤེར་ཕྱིན་ལ་བསྟོད་པ་ན་ཡུམ་ཆེན་མོ་ཞེས་པ་དང་བྱང་ཆུབ་སེམས་དཔའ་རྣམས་ཀྱི་བསྟོད་པ་ན་སྡོང་པོ་བཀོད་པ་ལས་རིགས་ཀྱི་བུ་བྱང་ཆུབ་ཀྱི་སེམས་ནི་སངས་རྒྱས་ཀྱི་ཆོས་ཐམས་ཅད་ཀྱི་ས་བོན་ལྟ་བུའོ་ཞེས་གསུངས། དེས་ན་རྒྱལ་བ་སྲས་དང་བཅས་པས་ཡང་ནས་ཡང་དུ་བསྔགས་ཤིང་འཕགས་པ་ཡབ་སྲས་དང་ཇོ་བོ་ཨ་ཏི་ཤ་ལ་སོགས་པ་རྣམས་ཀྱིས་འདི་ཁོ་ནར་གདམས་པའི་སྙིང་པོར་མཛད་པའི་ལོ་རྒྱུས་དང་གསུང་སྒྲོས་མཐའ་ཡས་པ་ལས་ཕྱོགས་ཙམ་མཚོན་ན་དགེ་བཤེས་སྙུག་རུམ་པའི་ཞལ་ནས། བྱང་ཆུབ་ཀྱི་སེམས་འདི་གཅིག། སྐྱེར་བ་བཏུབ་ན། ཚོགས་ཁོ་རང་གིས་གསོག་སྒྲིབ་པ་ཡང་ཁོ་རང་གིས་སྦྱོང་བར་ཆད་ཀྱང་ཁོ་རང་གིས་སེལ་ཏེ་གསུང། འདི་གཅིག་མེད་པར་རྩ་དང་རླུང་དང་ཐིག་ལེ་དང་ལྷ་ཡི་སྐུ་དང་སྟོང་པ་ཉིད་ལ་སོགས་པ་བསྒོམས་ཀྱང། འདོད་པར་གོམས་པ། འདོད་པར་གོམ་པ་གང་བས་ཆེས་ཀྱང་མི་འབྱིན་གསུང། དེས་ན་མྱུར་དུ་སངས་རྒྱ་བ་ལ་བྱང་ཆུབ་ཀྱི་སེམས་བསྒོམ་པ་ལས་གདམས་ངག་ལྷག་པ་མེད་པས་དེ་ལ་ངེས་པ་བསྐྱེད་པའི་ཕྱིར་ཉམས་ལེན་ཐམས་ཅད་དེ་ཡི་ཆེད་དུ་དྲིལ་ནས་བྱེད་པ་གལ་ཆེ་སྟེ། ལམ་རིམ་ཆེན་མོ་ལས། འཇིག་རྟེན་ན་རྩྭ་རྔ་བ་དང། ཟོར་བ་རྡོར་བའི་དཔེར་བྱེད་པ་དང་བྱང་ཆུབ་ཀྱི་རིན་པོ་ཆེ་སེམས་དེ་གནད་དུ་མ་སོང་བར་ཡུན་ཇི་ཙམ་དགེ་སྦྱོར་ལ་འབད་ལོ་བྱས་ཀྱང་ཟོར་བ་ཤིན་ཏུ་རྟུལ་བས་རྩྭ་རྔ་བ་དང་འདྲ་སྟེ་ས་ཆོད་པ་ཅི་ཡང་མེད་པ་ལ་སེམས་དེ་ཉིད་གནད་དུ་ཞིག་སོང་ན་རེ་ཞིག་ལ་མི་རྔ་བར་ཟོར་བ་བརྡར་ནས་རྣོན་པོར་བྱས་ཏེ་དེ་ནས་བརྔས་པས་ཅུང་ཟད་ཙམ་ལའང་མང་དུ་བརྔས་ཟིན་པ་དང་འདྲ་སྟེ་སྐད་ཅིག་རེ་རེ་ལ་ཡང་སྒྲིབ་པ་སྦྱོང་བ་དང་ཚོགས་སྡུད་པ། བདེ་བླག་ཏུ་ནུས་ཤིང་དགེ་བ་ཆུང་བ་དང། བར་སྐབས་སུ་འཛད་པ་རྣམས་ཀྱང་ཆེ་བ་དང་མི་ཟད་པར་བྱ་བའི་ཕྱིར་ཞེས་པ་དང། དགེ་བཤེས་སྟོན་པ་ལ། དགེ་བཤེས། ལྷས་ཆུང་སྟོན་པས། ཡང་དང་ཡང་དུ་བྱང་ཆུབ་ཀྱི་སེམས་སྦྱོང་བར་བྱ་བ་དེ། བླ་མའི་གདམས་ངག་བསྒོམས་པས་རྒྱུད་ལ། མ་སྐྱེས་ན། ཡང་དང་ཡང་དུ་བསྒོམས་པས་སྐྱེ་བྱ་བ་ལགས་སམ་ཞུས་པས་དགེ་བཤེས་སྟོན་པའི་ཞལ་ནས་ཇོ་བོ་སྟོན་པ། དེ་གཅིག་པུས་ཀྱང་མི་ཡོང་གཙོ་བོར། བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་ལ་སྦྱོང་བའི་ཚུལ་བཞིན་ཡིད་ལ་བྱེད་པ་དེ་གཞི་མར་བྱས་ནས་ཞར་ལ་ཚོགས་གསོག་ཞར་ལ་སྒྲིབ་པ་སྦྱོང་ཞར་ལ་སྡིག་པའི་གྲོགས་པོ་སྤོང་ཞིང་ཞར་ལ་དགེ་བའི་བཤེས་གཉེན་བསྟེན་ཞར་ལ་ཆོས་ཐམས་ཅད་སྟོང་པ་ཉིད་དུ་བསྒོམ་ཞིང་ཚུལ་བཞིན་ཡིད་ལ་བྱེད་པ་བྱས་ན་འོང་བ་ཡིན་ཞེས་གསུངས། སྤྱིར་བྱང་ཆུབ་ཀྱི་སེམས་བསྐྱེད་པ་ཙམ་ལ་ཕན་ཡོན་བསམ་གྱིས་མི་ཁྱབ་ཅིང་མདོར་བསྡུས་ན། སྤྱོད་འཇུག་ལས། མིང་དོན་གནས་འགྱུར་བ། སྡིག་པའི་གཉེན་པོར་བྱ་བ་དགེ་བ་གོང་དུ་འཕེལ་བ་ངན་སོང་གི་སྐྱེ་སྒོ་གཅོད་པ། སངས་རྒྱས་ངེས་པར་ཐོབ་པ་དང་ལྔར་གསུངས་སོ། གཉིས་པ་བྱང་ཆུབ་ཀྱི་སེམས་བསྐྱེད་པའི་ཐབས་ནི་ཤུགས་དྲག་ཆུ་བོ་བཞི་ཡི་རྒྱུན་གྱིས་ཁྱེར་བཟློག་དཀའ་ལས་ཀྱི་འཆིང་བ་དམ་པོས་བསྡམས་བདག་འཛིན་ལྕགས་ཀྱི་དྲ་བའི་སྦུབས་སུ་ཆུད་མ་རིག་མུན་པའི་སྨག་ཆེན་ཀུན་ནས་མུ་མེད་སྲིད་པར་སྐྱེ་ཞིང་སྐྱེ་བ་ན་སྡུག་བསྔལ་གསུམ་གྱིས་རྒྱུན་ཆད་མེད་པར་མནར་གནས་སྐབས་འདི་འདྲར་གྱུར་པའི་མ་རྣམས་ཀྱི་ངང་ཚུལ་བསམས་ནས་སེམས་མཆོག་བསྐྱེད་པར་མཛོད། ཅེས་གསུངས་ཏེ། རི་གཟར་ངོས་ཀྱི་འབབ་ཆུ་ལྟར་ཤུགས་ཤིན་ཏུ་དྲག་པའི་སྐྱེ་རྒ་ན་འཆིའམ། འདོད་པ་སྲིད་པ་མ་རིག་པ་ལྟ་བ་སྟེ་ཆུ་བོ་ཆེན་པོ་བཞི་ཡི་རྒྱུན་གྱིས་ཆ་བསགས་པས་ངལ་གསོ་མེད་པར་སྡུག་བསྔལ་གྱི་རྒྱ་མཚོར་ནི་ཁྱེར། སངས་རྒྱས་ཀྱི་མཐུ་དང་རྫུ་འཕྲུལ་གྱིས་ཀྱང་ལྡོག་ཅིང་གྲོལ་བར་དཀའ་བའི་ཟག་བཅས་ཀྱི་བསོད་ནམས་དང་བསོད་ནམས་མ་ཡིན་པ་དང་མི་གཡོ་བའི་ལས་སུ་ནི་བསྡམས། གང་ཟག་དང་ཆོས་ཀྱི་བདག་ཏུ་འཛིན་པ། བཅད་པར་དཀའ་བ། ལྕགས་ཀྱི་དྲ་བ་ལྟ་བུའི་སྦུབས་སུ་ནི་ཆུད་ཉེས་པ་ཐམས་ཅད་ཀྱི་རྩ་བ་ལས་འབྲས་དང་དེ་ཁོ་ན་ཉིད་སོགས་བྱ་བ་དང་བྱ་མིན་གྱི་གནས། གནས་ཚུལ་མི་ཤེས་པའི་མ་རིག་པའི་མུན་པ་སྟུག་པོའི་སྨག་རུམ་ཆེན་པོར་ཕྱོགས་ཀུན་ནས་ཆུ་ཡི་ཁུར་གྱིས་གནོན་པའི་དབྱར་གྱི་ཆར་སྤྲིན་ལྟ་བུར་ནི་འཐིབས། ཐོག་མ་དང་མཐའ་མའི་མུ་མཐའ་མེད་པ་འདི་ཞེས་ངོས་བཟུང་མེད་པའི་སྲིད་པ་འཁོར་བའི་གནས་ངན་འདི་ན་ལན་གཅིག་གཉིས་ཙམ་མ་ཡིན་པར་སྐྱེ་ཞིང་སྐྱེ་བ་རུ་སྡུག་བསྔལ་གྱི་སྡུག་བསྔལ་འགྱུར་བའི་སྡུག་བསྔལ་ཁྱབ་པ་འདུ་བྱེད་ཀྱི་སྡུག་བསྔལ་སྡུག་བསྔལ་གསུམ་གྱིས་སྐད་ཅིག་ཀྱང་རྒྱུན་ཆད་མེད་པར་ནས་མནར་བ་སོགས་གནས་སྐབས་དེ་ངང་ཚུལ་ཆེས་བཟོད་པར་དཀའ་བ་འདི་འདྲ་བར་གྱུར་པའི་འགྲོ་བ་འདི་དག་ཐམས་ཅད་རང་གི་ཚེ་རབས་སྔ་མའི་མར་མ་གྱུར་པ་གཅིག་ཀྱང་མེད་ཅིང། དེའང་ལན་མང་པོར་བྱས་ཤིང་བྱས་རེས་ཀྱིས་གནོད་པ་ལས། བསྐྱབས་ནས་བདེ་བ་དཔག་མེད་སྦྱིན་པའི་དྲིན་ཅན་ཤ་སྟག་ཡིན་པས་མ་རྒན་སེམས་ཅན་རྣམས་ཀྱི་སྡུག་བསྔལ་བའི་ངང་ཚུལ་རང་ཉམས་ལ་དཔགས་ཏེ་ལེགས་པར་བསམ་པ་ལ་བརྟེན་ནས་དྲིན་ལན་དུ་བདེ་བ་དང་ལྡན་ན་སྙམ་པའི་བྱམས་པ་དང་སྡུག་བསྔལ་དང་བྲལ་ན་སྙམ་པའི་སྙིང་རྗེས་དྲངས་ཏེ། དེ་རྣམས་སྡུག་བསྔལ་ལས་བསྒྲལ་བ་བདག་གིས་བྱའོ་སྙམ་པའི་ལྷག་བསམ་གྱིས་ཁུར་ཁྱེར་བ་ན་ད་ལྟ་ནི་བདག་ལ་དེ་ལྟ་བུའི་ནུས་པ་མེད། ནུས་པ་སུ་ལ་ཡོད་ན་རྫོགས་པའི་སངས་རྒྱས་ཉག་གཅིག་ལ་ཡོད་པར་ཤེས་ནས་སེམས་ཅན་གྱི་དོན་དུ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་ཅི་ནས་ཀྱང་ཐོབ་པར་བྱའོ་སྙམ། སྨོན་པའི་སེམས་དང་དེ་ལྟར་སྨོན་པ་ཙམ་གྱིས་ཀྱང་སངས་རྒྱས་མི་ཐོབ་པས་སངས་རྒྱས་ཐོབ་པའི་ཕྱིར་དེའི་རྒྱུ་ཕར་ཕྱིན་དྲུག་དང་བསྡུ་བ་བཞི་སོགས་རྒྱལ་སྲས་ཀྱི་སྤྱོད་པ་ལ་བསླབ་པར་བྱའོ་སྙམ་པའི་འཇུག་པ་བྱང་ཆུབ་ཀྱི་སེམས་མཆོག་ཏུ་བསྐྱེད་པར་མཛོད་ཅིག་ཅེས་པའོ། དེ་ལ་ཐོག་མར་དགེ་བའི་བཤེས་གཉེན་ལས་སམ་རྟེན་དང་དམིགས་པའི་སྒོ་ནས་ཤིང་རྟ་གཉིས་ཀྱི་རིང་ལུགས་ལྟར་བྱང་ཆུབ་ཏུ་སེམས་མ་སྐྱེས་པ་བསྐྱེད་སྐྱེས་པ་མི་ཉམས་ཤིང་གོང་དུ་སྤེལ་བའི་བསླབ་བྱ་སེམས་ཅན་བློས་མི་སྤོང་བ་སོགས་སྨོན་སེམས་དང་སྦྱིན་སོགས་ཕར་ཕྱིན་དྲུག་སྙན་སྨྲ་སོགས་བསྡུ་དངོས་བཞིས་མཚོན་པའི་སྤྱོད་པ་རྣམས་ཅི་ནུས་ཀྱིས་བསྒྲུབ་པར་བྱ་བ་ཡིན་ལ། ཐམས་ཅད་ཀྱི་རྩ་བ་བྱང་ཆུབ་ཀྱི་སེམས་སྦྱོང་བ་ལ་འབད་དགོས་ཏེ་དེའི་མན་ངག་ཇོ་བོ་ནས་བརྒྱུད་པ་ལ་ལུགས་གཉིས་ཏེ། ཤ་ར་བའི་སློབ་མ་གཏུམ་སྟོན་བློ་གྲོས་གྲགས་ནས་བརྒྱུད་པ་ལ་རྒྱུ་འབྲས་མན་ངག། རྒྱུ་འབྲས་རིམ་པ་ལྔ་ཡི་སྒོ་ནས་བསྒོམ་སྟེ། བདག་སངས་རྒྱས་ཐོབ་པའི་རྒྱུར་བྱང་ཆུབ་ཀྱི་སེམས་བསྐྱེད་དགོས་པར་འདུག་དེའི་རྒྱུར་སྙིང་རྗེ་དེའི་རྒྱུར་བྱམས་པ་དེའི་རྒྱུར་བྱས་པ་ཤེས་ཤིང་དྲིན་གཟོ་བ། དེའི་རྒྱུར་སེམས་ཅན་ཐམས་ཅད་ཕ་མ་དྲིན་ཆེན་ཤ་སྟག་ཏུ་ཤེས་དགོས། འདི་རྣམས་སྡུག་བསྔལ་དང་བྲལ་བདེ་བ་ལ་འགོད་པའི་ཕྱིར་བདག་ཉིད་སངས་རྒྱས་ཐོབ་པར་བྱས་ནས་སེམས་ཅན་ཐམས་ཅད་སངས་རྒྱས་ཀྱི་སར་འགོད་པར་བྱའོ་སྙམ་དུ་བསམ་པ། བྱ་ཡུལ་བའི་སློབ་མ་གཙང་པ་རིན་པོ་ཆེ་ནས་བརྒྱུད་པ་ལ་རྒྱུ་འབྲས་མན་ངག་བདུན་གྱི་སྒོ་ནས་བློ་སྦྱོང་བར་གསུངས་ཏེ། ཐོབ་བྱའི་སངས་རྒྱས་ཉིད་རྒྱུ། བྱང་ཆུབ་ཀྱི་སེམས་ལས་སྐྱེ། དེ་ལྷག་བསམ་རྣམ་པར་དག་པ་ལས་སྐྱེ། དེ་སྙིང་རྗེ་ཆེན་པོ། དེ་བྱམས་པ་ཆེན་པོ། དེ་ཡིད་དུ་འོང་བ་ལས། དེ་བྱས་ཤེས་དྲིན་གཟོ། དེ་རྩ་བའི་མས་ཕན་བཏགས་པ་ལྟར་སེམས་ཅན་ཐམས་ཅད་ཕ་མར་ཤེས་པ་ལས། སྐྱེ། དེས་ན་སེམས་ཅན་རེ་རེ་བཞིན་བྱམས་པ་དང་སྙིང་རྗེ་དང་སངས་རྒྱས་ལ་འགོད་འདོད་ཀྱི་ལྷག་པའི་བསམ་པ་ཁོ་ན་བསྒོམ་དགོས་ཤིང་དེའི་མན་ངག་ཁྱད་པར་དུ་འཕགས་པ་སྤྱོད་འཇུག་ལས། གང་ཞིག་བདག་དང་གཞན་རྣམས་ལ་མྱུར་དུ་སྐྱོབ་པར་འདོད་པ་དེས་བདག་དང་གཞན་དུ་བརྗེ་བྱ་བ་གསང་བའི་དམ་པ་སྤྱད་པར་བྱ་ཞེས་དང། བདག་བདེ་གཞན་གྱི་སྡུག་བསྔལ་དག་ཡང་དག་བརྗེ་བར་མ་བྱས་ན་སངས་རྒྱས་ཉིད་དུ་མི་འགྲུབ་ཅིང་འཁོར་བ་ན་ཡང་བདེ་བ་མེད། ཅེས་བདག་གཞན་མཉམ་པར་བརྗེ་བའི་བདེ་སྡུག་གི་གཏོང་ལེན་སྤེལ་མར་བྱེད་པ་ནི་ཉམས་ལེན་གྱི་གནད་འགག་ཆེ་ཤོས་ཡིན་པས། དེའི་ཚུལ་བློ་སྦྱོང་དོན་བདུན་མ་ལ་སོགས་ལས་ཤེས་པར་བྱའོ།

གོང་དུ། པའི་འགྲེལ་པའི་ནང་ནས་གསུངས་པ་ནང་བཞིན་སངས་རྒྱས་སྒྲུབ་བྱེད་ཀྱི་བའི་ཐུན་མོང་མ་ཡིན་པའི་རྒྱུ་ཟེར་ན་འདྲ་འདུག། ཡང་ན་རྣམ་མཁྱེན་སྒྲུབ་བྱེད་ཀྱི་བའི་ཕུན་སུམ་ཚོགས་པའི་རྒྱུ་ལས་ཡ། དེ་ནས་པའི་ངེས་འབྱུང། དེ་འདྲ་བའི་ད་གང་ལྟར། ཨོ། ངེས་པར་འབྱུང་བའི་བསམ་པ་ཙམ་དུ་མ་ཟད་པས། ད་དེ་བས་ཡང་ཅིག། ཨེ། གར་བྱུང་བའི། སེམས་བསྐྱེད་ཀྱི་རྩིས་ཟིན་པ་ཞིག་དགོས་པ་རེད། སེམས་བསྐྱེད་ཀྱི་རྩིས་མ་ཟིན་ན། རྩིས་མ་ཟིན་པའི་རྒྱུ། ཕར་ཕྱིན་དྲུག་ལ་སོགས་པའི་ཉམས་ལེན་བདེན་པ་བཞིའི་ཉམས་ལེན་གྱི་དེ། བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཀྱི། ཨ་ནི་ད་ཐུན་མོང་མ་ཡིན་པའི་རྒྱུ་ལ་མི་འགྲོ་བའམ་ཡང་ན་ཕུན་སུམ་ཚོགས་པའི་རྒྱུ་ལ་མི་འགྲོ་བ། ད་དེ་འདྲའི་ཆ་དེ་ཡོད་པ་རེད། དེ་འདྲ་ཡིན་དུས་ཙང་དེའི་རྒྱུ་མཚན་ལ་བརྟེན་ནས། ཨ་ནི་ད། གར་སོང་བའི། སེམས་བསྐྱེད་ཀྱི་རྩིས་ཟིན་པ་ཅིག་དགོས་དེ་གལ་ཆེན་པོ་ཞིག་རང་རེད། ད་དེའང། དེ་ནས།

ཉན་རང་དེ་འདྲ་ཡིན་དུས་སང་ནི། ད་རྫོགས་པའི་སངས་རྒྱས་ཀྱི་གོ་འཕང། ཐོབ་ཡ། ཐམས་ཅད་མཁྱེན་པའི་གོ་འཕང་ཞིག་ཐོབ་པར་བྱེད་པ་ལ་ཡང་ངེས་པར་དུ་དེ་ནི། ལམ་གྱི་གཙོ་བོ་རྣམ་གསུམ་དེའི་ནང་ནས་ཀྱང་བྱང་ཆུབ་ཀྱི་སེམས་དེ་སྐྱེ་དགོས་པ་རེད། བྱང་ཆུབ་ཀྱི་སེམས་རིན་པོ་ཆེ་འདི་མེད་པ་ཡིན་ན་མངོན་ཤེས་དང་རྫུ་འཕྲུལ་ལ་སོགས་པ་ཇི་ཙམ་ཡོད་པ་ཡིན་ན་ཡང་ཐེག་པ་ཆེན་པོའི་གྲལ་དུ་ཚུད་ཀྱི་མ་རེད། ད་ག་ནང་བཞིན་གྱི། ཉན་རང་དགྲ་བཅོམ་པ་དེ་དག་ཐམས་ཅད་སྟོང་ཉིད་མངོན་སུམ་དུ་རྟོགས་པ་ལ་སོགས་པ་དག་གང་ལྟར་སྟོང་ཉིད་མངོན་སུམ་དུ་རྟོགས་ཟེར་བ་རྟོགས་མ་རྟོགས་ཟེར་བ་ད་གང་ད་གང་ཡིན་ནའི་མིན་ནའི། དག་གང་ལྟར་བས་ཅི་དགར་ཤོ་བའི་ཆོས་ཉིད་ཀྱི་བདེན་པ་མཐོང་ནས་པའི། འཁོར་བ་ལས་མྱ་ངན་ལས་འདས་པའི་འཁོར་བ་ལས་ཐར། ཁམས་གསུམ་འཁོར་བ་ལས་ཐར་ཡས་ཀྱི་དེ་ནི་ཉན་རང་དགྲ་བཅོམ་པ་གསེར་གྱི་རི་བོ་ལྟ་བུ་དག་ཅིག་ཡོད་པ་ཡིན་ན་ཡང། དེ་ནི་འཚང་རྒྱ་གི་མ་རེད། ལམ་དེ་ལ་བརྟེན་ན་སངས་རྒྱས་ཀྱི་མ་རེད། ད་སྟོང་ཉིད་མངོན་སུམ་དུ་རྟོགས་པ་གཅིག་པུས་སངས་རྒྱས་ཀྱི་མ་རེད། དེ་གང། རྒྱུ་མཚན་གང་གིས་སངས་མ་རྒྱས་པ་རེད་ཟེར་ན་བྱང་ཆུབ་ཀྱི་སེམས་མེད་པ་དེ་གཅིག་པུས་ལན་པ་རེད། བྱང་ཆུབ་ཀྱི་སེམས་དེ་ཡོད་པ་ཡིན་ན། དེ་ནི། གར་ཤོ་ཨེ། ད་གིན་གོང་དུ། པའི་སྤྱོད་འཇུག་ལས་གསུངས་པ་ནང་བཞིན་གྱི། ད་མིང་དོན་འགྱུར་བ་དང། དེ་ནི་དེ་ནང་བཞིན་སྡིག་པའི་གཉེན་པོར་ཆགས་པ་དང་དགེ་བ་གོང་ནས་གོང་དུ་འཕེལ་བ་ལ་སོགས་པ་ད་དེ་འདྲས་ཀྱི་པའི་གར་ཤོ་ཨེ། གསུངས་པ་དང་ད་ག་ནང་བཞིན་གྱི་དེ་ནི་པའི་ཉན་རང་ཐམས་ཅད་རིགས་ཀྱི་སྒོ་ནས་ཟིལ་གྱིས་གནོན་པ་དང། དེ་ནི་གང་ཟག་དེ་གི་དགེ་བ་པའི་ཐ་ན། བྱ་རོག་ལྟ་བུ་བྱ་དང་འུག་པ་ལྟ་བུ་ལ་བྱ་རོག་ལྟ་བུ་ལ་ཡ་པའི་ཟན་ཅིག་ཟན་ཅིག་གཅིག་པུ་སྦྱིན་པ་ཚུན་ཆད་ཀྱང་ཐེག་པ་ཆེན་པོའི་རྒྱུར་འགྱུར་བ་དང། དེ་ནས་རྣམ་པ་ཐམས་ཅད་མཁྱེན་པའི་རྒྱུར་འགྱུར་བ་འདི་འདྲས་གསུངས་པ་རེད། དེ་འདྲ་ཡིན་དུས་སང་ནི། སེམས་འདི་ཡོད་པའི་གང་ཟག་དག་ཐམས་ཅད་ལ་ཕྱོགས་བཅུའི་རྒྱལ་བ་ཐམས་ཅད་ཀྱིས་ཀྱང། རང་གི་བའི་སྲས་དང་འདྲ་བར་དགོངས་པ། བྱང་ཆུབ་སེམས་དཔའ་རྣམས་ཐམས་ཅད་ཀྱིས་རང་གི་སྤུན་དང་འདྲ་བར་དགོངས་པ་ཡིན་སོ། དེ་འདྲ་ཡིན་དུས་སང་ནི། དེའི་རྒྱུ་མཚན་ལ་བརྟེན་ནས་ད་ཕན་ཡོན་ཆེན་པོ་ཞེ་པོ་ཅིག་ཡོད་པ་ཅིག་དང། ད་ག་ནང་བཞིན་གྱི། ད། ཐེག་པ་ཆེན་པོའི་ལམ་ལ་ཞུགས་མ་ཞུགས། ཚེ་གཅིག་ལ་འཚང་རྒྱ་མ་རྒྱ་ཟེར་ཡག་དེ་ཚང་མ་ལོ། བྱང་ཆུབ་ཀྱི་སེམས་བསྐྱེད་འདི་ཡོད་མེད་ལ་རག་ལས་པ་ཡིན་ཙང། སངས་རྒྱས་ཀྱི་གོ་འཕང་ཐོབ་འདོད་པའི་གང་ཟག་ཅིག་ཡོད་པ་ཡིན་ན་ངེས་པར་དུ་བྱང་ཆུབ་ཀྱི་སེམས་ལ་བློ་སྦྱོང་དགོས་པ་དེ་གལ་ཆེན་པོ་རེད། ད་དེ་ཡང་འདི་ནི་སེམས་བསྐྱེད་པའི་ཚུལ་དེ་ད་གདངས་ཀྱི་གོང་དུ་བས་གསུངས་པ་ནང་བཞིན་གྱི། ག་རེ་ཞུ་བས་ད། ག་རེ་ཟེར་བའི་ད། འཁོར་བ་ཐོག་མ་མེད་པ་ནས་དེ་ནས་ཅིག། ང་རང་ཚོའི་དེ་ནི་བའི། ཁབ་ཀྱི་རྩེ་མོའི་ཁྱོན་ཙམ་ལ་ཡང་དེ་ནི་བའི་སྐྱེ་བ་མ་བླངས་བ་ལུས་མ་བླངས་བ་བྱ་བ་ཡོད་མ་རེད། ཁབ་ཀྱི་རྩེ་མོའི་རྒྱ་ཁྱོན་ཙམ་ཞིག་མ་གཏོགས་མེད་པ་ཡིན་ན་ཡང་དེ་ལ་བའི་ལུས་གྲངས་མེད་པ་ཞིག་བླངས་ཡོད་རེད། དེ་ལ་ལུས་དང་གྲངས་མེད་པ། ལན་ཐེངས་རེ་ལ་ཡང་དེ་ནི་ཅིག། ག་རེ་ཟེར་བའི་ཅིག། ཕ་དང་མ་དང་གཉེན་དང་མཛའ་བཤེས་དང་ད་དེ་འདྲས་ཀྱི་བེད་ཀྱི་འབྲེལ་བ་ཐོགས་པ་མང་པོ་བྱས་ཡོད་རེད། བྱས་ཙང། དེའི་རྒྱུ་མཚན་ལ་བརྟེན་ནས་ཨནི་ད་ག་རེ་བའི་གི་སེམས་ཅན་ཐམས་ཅད་ཕ་མར་མ་གྱུར་པ་གཅིག་ཀྱང་མེད་པ་དང་གང་ལྟར་མཛའ་བཤེས་ཀྱི་འབྲེལ་བ་མེད་པ་གཅིག་ཀྱང་མེད་པ་ད་དེ་འདྲས་ཆགས་འདུག།

བསམ་སྦྱོར་གོ་ལོག་ཏུ་སྤྱད་པ་ཙམ་རེད་མ་གཏོགས་གཞན། ཅིག་ག་རེ་ཞུ་བས་རང་གི་ལུས་ལོངས་སྤྱོད། ལོངས་སྤྱོད་དང། ལུས་སྲོག་ལོངས་སྤྱོད་དང་བཅས་པ་ཐམས་ཅད་རང་རེ་བུ་དང་ནི་བུ་རྣམས་ཀྱི་ཆེད་དུ་བློས་གཏོང་བ་བྱེད་ཅེས། དེ་འདྲས་ཀྱི་ག་རེ་ཞུ་བས་ད་ཅིག། མ་རྒན་རྣམས་ད་ལྟ་མཐའ་མེད་ཀྱི་འཁོར་བར་འཁྱམས་དགོས་པ་དེ་ཡང།

ད་ད་ག་ནང་བཞིན་གྱི་སྤྱོད་འཇུག་ནང་ནས་གང་ལ་སེམས་ཀྱི་དམ་པ་རིན་ཆེན་དེ་སྐྱེས་པ་དེའི་སྐུ་ལ་ཕྱག་འཚལ་ཞིང་གང་ལ་གནོད་པ་བྱས་ཀྱང་བདེ་འབྲེལ་བ་བདེ་བའི་འབྱུང་གནས་དེ་ལ་ཕྱག་སྐྱབས་སུ་མཆི་གསུངས་པ་ནང་བཞིན་ད་དེ་གི་དེའི་ཕན་ཡོན་དུ་དེ་གི་དེ་རེད། ད་དེ་ནས་ཅིག་སེམས་བསྐྱེད་ཟེར་བ་དེ་ག་འདྲས་ཅིག་རེད་ཞུས་པ་ཡིན་ན་སེམས་བསྐྱེད་ཀྱི་ངོ་བོ་དེ་ག་འདྲས་ཅིག་རེད་ཞུས་པ་ཡིན་ན་ངོ་བོ་ནི་ད་འདུན་པ་གཉིས་ལྡན་གྱི་སེམས་ཁྱད་པར་ཅན་དེ་འདྲ་ཅིག་ལ་ཡག་དེ་བཞག་དགོས་ཡོད་པ་རེད། འདུན་པ་གཉིས་ཟེར་དུས་ག་རེ་ཟེར་བ་རེད་ཟེར་ན། སྙིང་རྗེའི་དབང་གིས་གཞན་དོན་དོན་གཉེར་གྱི་འདུན་པ། དེ་ནས་རང་དོན་དོན་གཉེར་གྱི་འདུན་པ་བཅས་བཅས་གཉིས་ཡོད་དེ། སེམས་ཅན་ཐམས་ཅད་སངས་རྒྱས་ཀྱི་ས་ལ་འགོད་པའི་དོན་དུ་བདག་ཉིད་པས་འཚང་རྒྱ་བར་འདོད་པ་རེད་བ། ད་དེ་འདྲ་ཅིག་ཡིན་དུས་ཙ་ནས་སེམས་ཅན་ཐམས་ཅད་ད་སྡུག་བསྔལ་ལས་བྲལ་བར་འདོད་པ་ད་འདི་འདྲ་གི་འདུན་པ་གཅིག་ཡོད་པ་བྱས། ད་ག་ན་ཅིག་དེའི་དོན་དུ་རང་ཉིད་འཚང་རྒྱ་བར་འདོད་པའི་འདུན་པ་ཅིག་ཡོད་པ་བྱས། བྱས་ཙང་ད། གཞན་དོན་དོན་གཉེར་གྱི་འདུན་པ་དང་རང་དོན་དོན་གཉེར་གྱི་འདུན་པ་གཉིས་དང་ལྡན་པ་ཅིག་རེད། ད་དེ་འདྲ་བའི་གི་ཅིག་སེམས་རིན་པོ་ཆེ་དེ་ཡང་ན་སྙིང་སྟོབས་ཆེ་བ་དེ་ཚོའི་གི་བདག་གཞན་མཉམ་བརྗེ་ལ་བརྟེན་ནས་དེ་ནས་ག་རེ་བའི་སེམས་བསྐྱེད་དགོས་པ་རེད། དེ་ནས་བློ་དམན་པ་རྣམས་ཀྱིས་རྒྱུ་འབྲས་མན་ངག་བདུན་ལ་བརྟེན་ནས་བློ་སྦྱངས་ནས་སེམས་བསྐྱེད་པར་བྱེད་དགོས་པ་རེད། ད་ལྟའི་ནི་གང་གཱ་ཞོད་དང། ལམ་སང་ལམ་སང་ད་ལྟ་བེ་ཅིག། ལམ་སང་ལམ་སང་ཅིག་དེ་འདྲའི། དེ་ནམ་རྒྱུན་ནས་གོམས་པར་བསྡིགས་སུ་མ་བྱས་ན་ལམ་སང་ལམ་སང་ཅིག་སྐར་མ་ཁ་ཤས་ཅིག་ནང་ལ། དཀའ་ལས་ཁག་པོ་ཡིན་འགྲོ། ཨ་ནི་ད་ག་ནང་བཞིན་གྱི་སེམས་བསྐྱེད་ཚུལ་ལའང་རྒྱལ་པོ་ལྟ་བུའི་སེམས་བསྐྱེད་ཚུལ་དང་མཉན་པ་ལྟ་བུའི་སེམས་བསྐྱེད་ཚུལ་དང་རྫི་བོ་ལྟ་བུའི་སེམས་བསྐྱེད་ཚུལ་ལ་སོགས་པ་དག་དེ་འདྲས་ཅིག་མང་པོ་ཅིག་གསུངས་འདུག་བ། ད་ད་ག་ནང་བཞིན་སེམས་བསྐྱེད་ནས་ཀྱང་བསྐྱེད་པ་ཙམ་གྱིས་མི་འཁྱོལ་བ་སེམས་བསྐྱེད་ཀྱི་བསླབ་བྱ་དང། དེ་ཡང་འདི་ནི་སྨོན་འཇུག་གི་བསླབ་བྱ་ལྷག་པར་དུ་སྟེ་འཇུག་སེམས་ཀྱི། འཇུག་པ་བྱང་ཆུབ་ཀྱི་སེམས་བསྐྱེད་པ་ཡིན་ན་འཇུག་པའི་སྡོམ་པ་ལ། མ་ཉམས་པར་བསྲུང་བ། དེ་དག་ཐམས་ཅད་ལ་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད།

སྐྱབས་འགྲོའི་སྐྱབས་གསུམ་འཛིན་པའི་དགེ་བསྙེན་གྱི་སྡོམ་པ་རབ་ཏུ་སྦྱིན་བཞག་ན། འབྲུ་གི་སྨན་གྲོགས་ཚངས་པ་རབ་ཀྱིས་དེ་འདྲའི་དྲན་སོང་བྱས་ཙང། ད་དེ་ལ། ཨོ། ག་རེ། དེ་རིང་གནམ་གཤིས་གྲང་སེ་འདུག་ད། ལག་པ་གོ་གྲང་ཨབ་གྲང་འགྲོ། ད་དེ་ལ།

ད་ཡིན་པས་ན་སྐྱབས་འགྲོ་སྐྱབས་འགྲོའི་སྡོམ་པ་ལེན་ཟེར་ཡག་དེ་ཁོ་སྐྱབས་འགྲོ་འདོད་པའི་དམ་བཅའ་བཟུང་ནས་དམ་བཅའ་འདིས་དཀོན་མཆོག་གསུམ་པའི་སྐྱབས་གནས་སུ་འཛིན་པའི་དམ་བཅའ་འདི་ཅིག་ཇི་སྲིད་འཚོ་ཡི་བར་དུ་མི་གཏོང་བར་ཁས་ལེན་བྱ་བ་དེ་འདྲའི་ཅིག་ཡིན་པ་འདྲ། དེ་འདྲ་ཡིན་དུས་སང་ནས་ད། བླ་མའི་དྲུང་དུ་སྐྱབས་འགྲོའི་སྡོམ་པ་ལེན་པ་ཡིན་ན་ངོ་ཚ་དང་ཁྲེལ་ཡོད་ཀྱི་རྟེན་ཆགས་ཀྱི་ཡོད་པ་ཡིན་ཙང་དགོས་པ་ཁྱད་པར་ཅན་ཡོད་རེད། དེ་འདྲ་ཡིན་པས་ཡིན་ཙང་ཨ་ནི་དེའི་རྒྱུ་མཚན་བརྟེན་ནས་ད་བས་སྐྱབས་འགྲོའི་སྡོམ་པ་ལེན་པར་འདོད་པས་ད། དེ་འདྲའི་ཁར་སང་ཞར་སྐྱབས་འགྲོའི་སྡོམ་པ་སྤྲད་རོགས་གྱིས་ཟེར་མཁན་དེ་འདྲ་ཁ་ཤས་ཡོང་བསྡད་ཀྱི་འདུག་བྱས་ཙང། བདེ་སྐྱིད་སྐྱིད་ཨ་ནི་བས་ཁར་སོ་རེད། ངས་མ། མ། འདོན་ཡོང་གི་ཡིན་བྱས་ཙང་ཨ་ནི་དེའི་རྗེས་ཟློས་བྱས་བྱས་ད་མདོར་ན་ཅིག་སངས་རྒྱས་ཟེར་ཡག་དེ། ཨ་རོ་ཅིག་ལམ་སྟོན་པ་པོ་དེ་སངས་རྒྱས་རེད་ཆོས་ཟེར་ཡག་དེ་ལམ་རེད། དེ་ནས་དགེ་འདུན་ཟེར་ཡག་དེ་ལམ་སྒྲུབ་པའི་གྲོགས་རེད། དེ་འདྲ་ཡིན་དུས་སང་ནས། དཔེར་ན། ནད་ཚབས་ཆེན་ཅིག་གིས་མནར་བ་ཡིན་མིན་ན་དེ་ལ་ཡང་སྨན་པ་དང། སྨན་དང། སྨན་གཡོག་བཅས་གསུམ་དགོས་པ་ནང་བཞིན། ཐར་པའི་ལམ་བགྲོད་པ་ལ་ཡང་གར་སོ་བའི་ཅིག། དཀོན་མཆོག་གསུམ་པོ་དེ་ཚང་དགོས་པ་ཡིན་པ་རེད། དེ་ལས་མང་བ་ཡང་མི་དགོས་པ་དེ་ལས་ཉུང་བ་ཡང་མི་ཆོག་པ་ད་དེ་འདྲས་ཅིག་གསུངས་པ་རེད་དེ་འདྲ་ཡིན་དུས་སང་ནས་ད་དེ་འདྲ་བུའི་དཀོན་མཆོག་གསུམ། སྐྱབས་སུ་འགྲོ་གི་ཡིན་སྙམ་པ་རེད་ད་གང་ལྟར་སངས་རྒྱས་ཟེར་ཡག་དེ་ང་ཚོ་ཅིག། ཀྱི་ལམ་སྟོན་པ་པོ་ཟེར་ན་ད་ལྟ་དགེ་རྒན་ལྟ་བུ་ཞིག་རེད་བཞག་ཨ་ནི་ཅིག་ཆོས་ཟེར་ཏེ་སོ་སོའི་གི་མདུན་ལམ་ལྟ་བུ་ཅིག་འགྲོ་སའི་ལམ་ཁ་ལྟ་བུ་དེ་རེད། དམིགས་ཡུལ་ག་རེ་ཡིན་མིན་ནས་ད་དམིགས་རུས་དམིགས་ཡུལ་སངས་རྒྱས་ཀྱི་གོ་འཕང་ཐོབ་པའི་ཐོབ་པའི་ལ་དེའི་དམིགས་ཡུལ་དེ་ལ་འགྲོ་སའི་ལམ་ཁ་ལྟ་བུ་དེ་རེད་བཞག་དེ་ནས་དགེ་འདུན་ཟེར་དུས་ཙམ་ན་ད་ལམ་སྒྲུབ་པའི་གྲོགས་རེད་ཨ་ནི་ཅིག་ཆོས་ཆོས་ཀྱི་གྲོགས་པོ་དེ་བཞག་ཆོག་ཡོད་ཀྱི་རེད་དེ་ནས་ཡིན་དུས་ཙམ་ད་གང་ལྟར་ཡང། ཨོ་ཡ། ད་དེ་འདྲའི་ཀྱི་པའི་སྐྱབས་འགྲོའི་སྡོམ་པ་ལེན་པར་འདོད་པ་དེ་ཚོའི་ཀྱི་ནི་པའི་གར་ཤོག་དེ། ད་པུས་མོ་བཙུགས་ཡ་ལ་དེ་ཚོ་མོ་དེ་ད། པུས་མོ་བཙུགས། པུས་མོ་དེ་ཚོ་ད་ཡིད་ཀྱིས་བཙུགས་བྱས་ན་འགྲིག་གི་རེད། དེ་ནས་ཐལ་མོ་སྦྱར་ནས། འདི་ཡི་རྗེས་ཟློས་མཛད་པར་ཞུ། སློབ་དཔོན། དགོངས་སུ་གསོལ། བདག་མིང། སོ་སོའི་མིང་ལབ། མིང། དུས་འདི་ནས་བཟུང་སྟེ། ཇི་སྲིད་འཚོ་ཡི་བར་དུ། རྐང་གཉིས་རྣམས་ཀྱིས་ཆོག། སངས་རྒྱས་ལ། སྐྱབས་སུ་མཆིའོ། འདོད་ཆགས་དང་བྲལ་བ། རྣམས་ཀྱིས། ཆོག། ཆོས་ལ། སྐྱབས་སུ་མཆིའོ། ཚོགས་རྣམས་ཀྱི་མཆོག། དགེ་འདུན་ལ། སྐྱབས་སུ་མཆིའོ། བདག། དུས་འདི་ནས་བཟུང་སྟེ། ཇི་སྲིད་འཚོ་བའི་བར་དུ། སྐྱབས་གསུམ་འཛིན་པའི། དགེ་བསྙེན་དུ། སློབ་དཔོན་གྱིས། གཟུང་དུ་གསོལ། སློབ་དཔོན། དགོངས་སུ་གསོལ། བདག་མིང། ཞེས་བགྱི་བ། དུས་འདི་ནས་བཟུང་སྟེ། ཇི་སྲིད། འཚོ་བའི་བར་དུ། རྐང་གཉིས་རྣམས་ཀྱི། མཆོག། སངས་རྒྱས་ལ། སྐྱབས་སུ་མཆིའོ། འདོད་ཆགས་དང། བྲལ་བ། རྣམས་ཀྱི། མཆོག། ཆོས་ལ། སྐྱབས་སུ་མཆིའོ། ཚོགས་རྣམས་ཀྱི། མཆོག། དགེ་འདུན་ལ། སྐྱབས་སུ་མཆིའོ། བདག། དུས་འདི་ནས་བཟུང་སྟེ། ཇི་སྲིད། འཚོ་ཡི་བར་དུ། སྐྱབས་གསུམ་འཛིན་པའི། དགེ་བསྙེན་དུ། སློབ་དཔོན་གྱིས། གཟུང་དུ་གསོལ། སློབ་དཔོན། དགོངས་སུ་གསོལ། བདག་མིང། ཞེས་བགྱི་བ། དུས་འདི་ནས་བཟུང་སྟེ། ཇི་སྲིད། འཚོ་བའི་བར་དུ། རྐང་གཉིས་རྣམས་ཀྱི། མཆོག། སངས་རྒྱས་ལ། སྐྱབས་སུ་མཆིའོ། འདོད་ཆགས་དང་བྲལ་བ། རྣམས་ཀྱི། མཆོག། ཆོས་ལ། སྐྱབས་སུ་མཆིའོ། ཚོགས་རྣམས་ཀྱི། མཆོག། དགེ་འདུན་ལ། སྐྱབས་སུ་མཆིའོ། དང། དུས་འདི་ནས་བཟུང་སྟེ་ཇི་སྲིད་འཚོ་བའི་བར། སྐྱབས་གསུམ་འཛིན་པའི་དགེ་བསྙེན་དུ། སློབ་དཔོན་གྱིས་གཟུང་དུ་གསོལ། ད་དེ་ནས་ངས་ཐབས་ཡིན་ནོ་ཞེས་བྱ་བའི་སྐབས་སུ་ཁྱེད་རང་ཚོས་ལེགས་སོ་གསུངས་བྱས་པས་སྐྱབས་འགྲོའི་སྡོམ་པ་པའི་ཐོབ་པའི་མོས་པ་མཛོད་ད་དགེ་བསྙེན་ཡིན་པས་སྐྱབས་གསུམ་འཛིན་པའི་དགེ་བསྙེན་གྱི་སྡོམ་པ། ད་དགེ་བསྙེན་དེ་ལ་ཡང་དཔེར་ན་ཅིག། དགེ་བསྙེན། ད་དགེ་བསྙེན་མང་པོ་ཡོད་རེད་ད་ད་ག་ད་སྐྱབས་འགྲོའི་སྡོམ་པ་ཐོབ་པའི་མོས་པ་བྱས་བཞག་ན་དེ་དགའ་ས་རེད། དགེ་བསྙེན་འདྲ་མིན་མང་པོ་བཤད་དེར་ཆོ་མི་འདུག་སྐྱབས་འགྲོའི་སྡོམ་པ་ཐོབ་པའི་མོས་པ་བྱས་བྱས་ཨ་ནི་ལེགས་སོ་ཅིག་གསུང་རོགས་ཨ། ཐབས་ཡིན་ནོ། ད་དེ་ནས་སྐྱབས་འགྲོའི་སྡོམ་པ་ཐོབ་ནས་ད་སྤྱི་བཏང་གི་སྐྱབས་འགྲོ་བྱས་པ་ཙམ་ཞིག་ལ་ཅིག་བསླབ་བྱ་ཡོད་ཀྱི་མ་རེད། ཡིན་ན་ཡང་སྐྱབས་འགྲོའི་སྡོམ་པ་བྱེད་ཅེས་ཁས་ལེན་བྱས་པ་ཡིན་ཙང་དེ་ལ་ཡོད་པའི། ཁས་ལེན་དེ་མ་ཉམས་པ་དམ་བཅའ་དེ་མི་ཉམས་པའི་ཆེད་དུ་དང། ཅིག། འགལ་རྐྱེན་གྱི་བའི། དེ་ལས་པའི་ཅིག་མཐུན་རྐྱེན་གྱི་བསླབ་བྱ། ལ་བསླབ་ཡག་དང་འགལ་རྐྱེན་གྱི་བསླབ་བྱ། འགལ། འགལ་རྐྱེན་སྤོང་ཡག་མཐུན་རྐྱེན་སྒྲུབ་ཡག་དེ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་པ་ཡིན། བྱས་ཙང། ཨ་ནེ་དཀོན་མཆོག་སྐྱབས་འགྲོའི་སྡོམ་པ་ཐོབ་ནས་དགག་པའི་བསླབ་བྱ་གསུམ་སྒྲུབ་པའི་བསླབ་བྱ་གསུམ་ཆ་མཐུན་གྱི་བསླབ་བྱ་གསུམ་གསུངས་པ་ནང་བཞིན། ད་དགག་པའི་བསླབ་བྱ་གསུམ་པོ་དེ་ག་རེ་ཟེར་ན། སངས་རྒྱས་ལ་སྐྱབས་སུ་སོང་ནས་འཇིག་རྟེན་པའི་ལྷ་ལ་སྐྱབས་སུ་མི་འགྲོ་བ། ཆོས་ལ་སྐྱབས་སུ་སོང་ནས་སེམས་ཅན་ལ་འཚེ་བ་སྤོང་བ། དེ་ནས་དགེ་འདུན་ལ་སྐྱབས་སུ་སོང་ནས། སྡིག་པའི་གྲོགས་པོ་དང་མི་འགྲོགས་པ། ད་དེ་ཡང་ཡིན་པ། ད་དེ་ནས་སྒྲུབ་པའི་བསླབ་བྱ་གསུམ་ཟེར་བ་དེ། སངས་རྒྱས་ལ་སྐྱབས་སུ་སོང་ནས། སངས་རྒྱས་ཀྱི་སྐུ་རྟེན། དཔེར་ན་ཅིག། སངས་རྒྱས་ཀྱི་སྐུ་རྟེན་ཆེ་ཆུང་ལ་མ་ལྟོས་པར་ཚང་མ་ལོ་ལ་ཡང་ཨ་ནེ་བས་ཅི་ཕྱག་མཆོད་དང་བཀུར་སྟི་བྱ། དེ་ནས་ཆོས་ལ་སྐྱབས་སུ་སོང་ནས་སངས་རྒྱས་ཀྱི། ཆོས་ཀྱི་རྟེན་གསུང་རབ། ཡིག་འབྲུ། ཚིག་གཅིག་མ་གཏོགས་མེད་པ་ཡིན་ནའང་དེ་ལ་བས་ཅི་བཀུར་སྟི་བྱ། དགེ་འདུན་ལ་སྐྱབས་སུ་སོང་ནས་བས། ད། དགེ་འདུན་གྱི་བས། ན་བཟའ།

ཆོས་ཀྱི་བའི་ཉམས་ལེན་བྱས་ཏེ་ཆོས་ལ་སློབ་སྦྱོང་བྱས་ཆོས་ལ་ཉམས་ལེན་བྱས། དེ་ག་ནང་བཞིན་སྐྱབས་འགྲོའི་བསླབ་བྱ་དེ་ཚོ། འོ་དེ་འདྲའི་རིགས་ཅན་དེ་ལ་ཆ་མཐུན་བསླབ་བྱ་གསུམ་གྲགས་རང་ཡིན་པ་འདྲ། བྱས་ཙང། ཁོ་སྐྱབས་འགྲོའི་སྡོམ་པ་ཞུས་ཚར་ན། སྐྱབས་འགྲོའི་བསླབ་བྱ་ལ་བསླབ་དགོས་ཀྱི་རེད། བྱས་ཙང་ཨ་ནི་དེ་ག་འདིའི་བསླབ་བྱ་དེ་ཚོ། ཨ་ནི་ད། ཁོ་སོ་སོས་དོ་སྣང་བྱས་བྱས་ཡག་པོ་བྱས་བྱས། ཨ་ནི།

佛教慈悲置业基金会， 佛教慈悲置业基金会以宣扬佛陀正法、 培育优秀僧才、 积极社会公益为旨志， 在诸山长老、 法师及各界大德的祝福下， 财团法人佛教慈悲置业基金会于二零二零年十月正式成立， 有继回归佛陀本怀， 透过文化出版与媒体等多元形式， 将佛法传扬于社会。 并借由慈善公益的参与， 落实大乘佛教之利他精神。 基金会立足于汉传佛教， 不分语系及宗派传承， 致力于南传、 北传、 藏传佛教之间的交流与学习， 其能宣扬佛法以及推广书食、 护生等的慈悲理念， 尤以引导现代人认识佛教、 学习佛法为主要目标。 竭诚敬邀各界大德踊跃护持财团法人佛教慈悲置业基金会， 欢迎您一起来推动慈悲置业的各项会务， 一同为世界燃起正法之炬， 照破黑暗， 传灯无尽。 会务介绍： 护持弘法， 培育生财， 僧前安养， 医疗及生活救助， 宣扬佛教教义与经典印制，

：“ 若果报定因后受者， 事业可转现在受之。 何以故 ？” 善心智慧因缘利故， 恶果定者亦可转轻。 我们应珍惜每一次可以大众熏修、 忏悔转业的机会， 在农历七月期间加紧用功修行， 以报佛恩、 众生恩。 洽询电话：